འགལ་བ་མེད་པའི་རྒྱུ་མཚན་ག་རེ་ཟེར་ན། དཔེར་ན་ང་ཚོ་ནང་ཆོས་ཀྱི་སྟོང་པ་ཡིན་ཟེར་གྱི་འདུག་དེ་ནས་ད་ལྟ་གི་དེ་ནས་ང་ཚོ་འཚོ་བ། དོན་དུ་གཉེར་བ་དེ་ལ་བརྩོན་པ་བྱེད་མི་དགོས་དེ་ལ་དམིགས་ཡུལ་མི་དགོས་དེ་ལ། དེ་ནས་ཕུགས་བསམ་མི་དགོས་དེ་འདྲ་ཟེར་གྱི་གི་དོན་དག་ཟིག་མ་རེད། སྤྱིར་བཏང་གི་ཕྱི་ནང་གི་ཆོས་ཐམས་ཅད་ཀྱི་རང་བཞིན། གཏན་ལ་ཕབ་སོང་ན་དེ་སྟོང་པ་ཉིད་རེད་ཟེར་འདི་ད་དེ། ང་ཚོ་ནང་པ་བ་མ་ཡིན་པ་གི་འདི། དཔེར་ན་དངོས་ཁམས་རིག་པ་བ། དངོས་ཁམས་རིག་པ་བ་གི་ཡིན་ན་ཡང། ད་ང་ཚོ་འདི་དངོས་པོ་རེ་རེ་བཞིན་འདི་ན། དེ་གི་ད་རྡུལ་ཕྲན་ཆ་མེད་ད་བ་ད། དེ་ནས་དཔེར་ན་འདི་ད་རེ། ཆ་ཤས་ཆ་ཤས་ཆ་ཤས་བྱས་ཡི་ཁྱེར་ཡོང་བ་ད་ནི་དེ་ནི། ད་རྡུལ་ཆ་མེད་གི་བར་དུ་བཏང་སོང། དེ་ནི་དངོས་ཁམས་རིག་པ་བ་གི་ཡང་ན་འདི་འདི་སྟོང་བ་དང་ནི་འདི་རང་བཞིན་མ་གྲུབ་པ་ཟིག་འདོད་གི་ཡོད་རེད་དེ་ཡིན་ན། ང་ཚོས་དངོས་པོ་ཐམས་ཅད་རང་བཞིན་མ་གྲུབ་པ་ཡིན་ནི་གི་འཚོལ་མི་དགོས་སྐྱེ་གི་ཡོད་མ་རེད་དེ། སྣང་ཚུལ་ལ་རེད་བ་སྣང་ཚུལ་གི་དབང་དུ་བྱས་ན་ང་ཚོ་འཚོལ་དགོས་ནི་རེད་རེད་ད་ནི། ང་ཚོས་འཚོལ་སྙེག་བྱེད་རྒྱུ་འདི་གི་འོ་གནས་ཚུལ་འདི་ཅི་རེད་ཟེར་ན་ད་སྟོང་པ་རེད། སྒྱུ་མ་ལྟ་བུ་རེད་རྨི་ལམ་ལྟ་བུ་རེད་དེ་དངོས་གནས་གོ་དགོས་རེད་མ་གཏོགས་དེ་མིན་ན་ཡང། གཅིག། ད་གནས་ཚུལ་ནང་ཡང་ན་འདི་མི་སྟོང་ནས་རང་བཞིན་ཅན་ཟིག་གྲུབ་པ་ཡོད་ན་དེ་ནོར་བ་རེད་ད་ཡིན་ན་ཡང་ང་ཚོའི་འཚོ་བ་གི་དེ་ནས་བརྩོན་ལེན་ཐམས་ཅད། འདུར་རྒྱུག་ཐམས་ཅད་དུ་ཁ་ཚང་དུ་སྣང་ཚུལ་ལ་རྒྱུག་དགོས་རེད་དེ་འགལ་བ་སྤུ་ཙམ་ཡང་ཡོད་མ་རེད་དེང་སང་ཚང་མ་གི་དེ་ཐད་ན་དེ་ངོ་མ་ཞིག་མགོ་འཁོར་རེ་འཇོག་འོས་དང་དཔེ་མང་པོ་ཡོད། The reason that I say that there is no conflict between the two is that um, when we speak of emptiness, we're really talking about the fundamental nature of phenomena. This is not a doctrine that claims we should not have goals in life, that we should not carry out um, particular tasks, that we should not strive towards things, that we should not be effortful. Um, in actual fact, the f- um, the fact that um, as Buddhists we regard the ultimate nature of phenomena to be empty is something that essentially describes the nature of phenomena. It's something that we need to have an understanding of, but at the same time, physicists would also. Um, uh, describe um, the nature of phenomena in a similar way, insofar as they describe um, uh, the uh, various things that we conventionally designate with names as being comprised by molecules and atoms in a constant state of flux. So I feel that this is actually something that a lot of people have a misunderstanding of. They hear the word emptiness, etc., and think, oh, that means as a Buddhist I can't have goals, I shouldn't um, uh, strive towards things, but in actual fact, this isn't the case. Okay, um, that's the.
Uh, it should be that's the Panzen Okay, uh, so I, uh, I was born in a Buddhism family, and my mom is a Buddhist. So uh, I say the mantra of the

སྤྱིར་བཏང་གི་ང་ཚོ་མི་རང་རང་སོ་སོ་ཡང་དེ་ནས་ཆོས་བསྒྲུབ་ན་ཆོས་སྒྲུབ་སྟངས་ཀྱི་ཡང་འགྲོ་ལུགས་མང་པོ་ཡོད་རེད། དེ་ནས་འཚོ་བ་སྐྱེལ་ན་ཡང་འཚོ་བ་སྐྱེལ་ལུགས་མང་པོ་ཡོད་རེད། དེ་ནས་ད་ང་ཚོ་མི་ཟེར་གྱི་འདི་ཕར་ལྟ་ན་ཅིག་ཚང་མ་གཅིག་པ་འདྲ་རེད། ཡིན་ན་ཡང་ཅིག་མི་རང་རང་ལ་དཔེར་ན་ང་ཚོ་བོད་པ་ལ་དེ་ཟེར་གི་རེད་ལུང་བ་རེ་ན་ཆ་ལུགས་རེ་ཆ་ལུགས་རེ་ལ་སྐད་རིགས་རེ་ཟེར། ལུང་བ་མི་འདྲ་ལུང་པ་མི་འདྲ་བ་མང་པོ་ན་དེ་གི་མི་གི་ཆ་ལུགས་མི་འདྲ་བ་ཆ་ལུགས་མི་འདྲ་ན་སྐད་རིགས་མི་འདྲ་བ་མང་པོ་ཡོད་རེད་དེ་དང་འདྲ་བ་ཅན་གི་ང་ཚོ་ཆོས་སྒྲུབ་ན་ཡང་དཔེར་ན་ནང་པ་སངས་རྒྱས་པ་གི་ནང་ན་ཡང་དེ་ནས་ད་ཐེག་པ་ཆེན་པོ་དང་ན་དེ་ནས་འདི་ནས་ད་ལྷོ་རྒྱུད་གི་ཐེག་པ་དང་དེ་ནས་མང་པོ་ཡོད་རེད་དེ་ནས་ཡང་ཐེག་པ་ད་རེད་ལྷོ་རྒྱུད་ཀྱི་ཐེག་པ་ནང་ན་ཡང་གྲྭ་པ་ཚོ་ཡང་ཆོས་སྒྲུབ་ལུགས་མི་འདྲ་བ་མང་པོ་ཡོད་རེད་དེ་ཡིན་ནའི་ན་ད་ཆོས་དེ་ཉམས་སུ་ལེན་ན་ཁྱོད་རང་གང་འདྲ་དགའ་ན་ཁྱོད་རང་བལྟས་ན་དེ་འདྲ་ཡག་པོ་རེད་བསམ་ན་གཙོ་བོ་དེ་འདྲ་བྱས་ན་ཡང་ཡག་པོ་ཡིན་གྱི་རེད་བསམ་གྱི་ཡོད་ད་དེ་སློབ་གྲྭ་ཡི་སློབ་སྦྱོང་དང་ན་དེ་གཉིས་ཀ་ཡིན་ན་ངས་བལྟས་ན་གཙོ་བོ་ད་རེད་སློབ་སྦྱོང་བྱེད་དགོས་གི་སློབ་སྦྱོང་བྱས་ནོའི་ཞོར་དུ་དེ་ནས་དེ་གི་ད། ཡང་ཨ་རབ་པ་རྩ་སྟོང་གི་དང་ནས་ན་རྒྱུག་གམ་འཕྲོ་གོ་ནི་མ་རེད་དེ་ནས་ག་རེ་ཟེར་དེ་གཙོ་བོ་དུ་ག་སྒོམ་རྒྱག་དགོས་རེད་སྒོམ་རྒྱག་རྒྱུ་འདི་ད་ང་ཡིན་ན་དུ་ག་གཙོ་བོ་ལོ་ཆུང་དུས་སློབ་སྦྱོང་བྱེད་རྒྱུ་དུ་གཙོ་བོ་ཡིན་དེ་ནས་སྒོམ་ད་ནི་དེ་ཚོ་ཡར་ལོ་དེའི་ཟིག་ཐོན་དུས་དེ་ནས་སྒོམ་རྒྱག་རྒྱུ་དེ་ནས་ཁ་འདོན་འདོན་རྒྱུ་འདི་ལོ་ཡར་ཅི་ད་ཡར་ཡང་རབ་ཟིག་ཡར་ཐོན་དུས་དེ་ནས་ཡང་སྒོམ་ཁ་འདོན་འདོན་རྒྱུ་ཡིན་ན་ད་ལྟ་གཙོ་བོ་སློབ་སྦྱོང་བྱེད་རྒྱུ་ཡིན་ན་དགའ་མི་འགྲོ།

point of view, usually um, meditation practice is something that people can, you know, begin perhaps a little bit older than, um, you know, at a somewhat slightly more older age. That's not a big deal. Um, but probably where you are at the moment, um, you should put your studies as your first priority.
嗯， 就是我想请教上师一个问题， 这个问题可能， 呃， 比较也是比较个人， 就是， 嗯， 就是在生活中， 我们可能每个人都会遇到很多事情， 然后遇到很多人， 但是有些人可能会给你带来一些危害或者是伤害， 然后我想知道， 嗯。 就是应该采取怎么样一种心态？ 因为， 呃， 如果说是无限度的宽容， 是不是其实对这个人也没帮助？ 然后我想知道， 如果说是采取， 呃， 自我保护或者， 嗯， 就是让这个人有， 比如说得到一些制裁或者怎么样的办法， 是不是会给自己带来一些不好的果报或者是恶报？ 谢谢。 啊， སྤྱིར་བཏང་ནས་ང་ཚོ་དཔེ་གུ་ཡངས་པོ་བྱས་ན་ད་གུ་ཡངས་དེ་ལ་བརྟེན་ནས་དེ་ནས་གཞན་ལ་ཡང་ཕན་པ་རྒྱ་ཆེན་པོ་འབྱུང་རེད་རང་ལ་ཡང་ཉེས་པ་མི་འབྱུང་ཕན་ཡོན་ཆེན་པོ་ཡོད་རེད་ཡིན་ན་ཡང་མི་ཟུར་གི་གཅིག་ད་རང་གི་ཐབས་མཁས་དང་ཤེས་རབ་ལ་བརྟེན་ནས་དེ་ནས། ད་ཕ་རོལ་པོ་ལ། ཅིག་ཕན་པ་འབྱུང་བའི་ཐབས་བཙལ་དགོས་འགྲོ་གི་རེད། དེ་ཡིན་ན། ཡང་མི་རང་རང་སོ་སོ་ཡང། དཔེར་ན་གནས་ཚུལ་མང་པོ་ཡོད་རེད་བ། དཔེར་ན། ཕ་མ་གི་དེ་ནས་བུ་ཕྲུག་དེ་ལ་ཡང་དཔེ་གུ་ཡངས་པོ་བྱས་སོང་ན་ཁོ་རང་གི། དེ་ནས།

however, um, one needs to really assess the situation with wisdom. So, just as um, the relationship between parents and their children. If parents are too um, permissive or uh, with their children, then in actual fact it may um, lead to dangers of their chil- uh, of their own children maybe becoming a little bit wayward. So, with the

or not just in terms of individual cure yeah སྤྱིར་ན་སྤྱི་ཚོགས་རིག་པ་གི་དབང་དུ་བྱས་ནས་ན་དེ་གི་མི་དང་རང་བྱུང་ཁམས་མི་དང་ཆོས་ལུགས་བར་མི་དང་ད་དེ་གི་དེ་ནས་ད་མི་ལ་སོགས་པ་གི་དེ་གི་འབྲེལ་བ་མང་བོ་ཟིག་སྤྱི་ཚོགས་རིག་པའི་སྐབས་ན་ཡང་བཤད་ཡོད་རེད། དེ་ཡིན་ན། དེ་གི་མི་སྒེར་དེ་ཡང་ན་མི་སྒེར་གི་སེམས་དང་འབྲེལ་ཡོད་ནི་དེ་སྤྱི་ཚོགས་ཀྱི་ཆ་ཤས་ཟིག་རེད། ཡང་གནས་ཚུལ་འགའ་རེ་དུ་རྒྱུ་མཚན་དང་ལྡན་པ་ཡིན་ན་དེ་གི་ཁས་མ་བླངས་ཡང་ཐབས་མེད་པ་ཡང་ལྟ་བུ་གྱུར་བ་རེད། དེ་ཡིན་ན། ཁྱོད་རང་གི་ད་རུང་བསམ་བློ་ཞིབ་ཏུ་བཏང་ནས་ཡིན་ན་ང་ཚོས་མི་སྒེར་གི་བསམ་བློ

said a couple of days ago he uh, attended a class at uh, Oxford University. It was his uh, first class, his only class, and it actually was a medical anthropology class. And so he said, Yeah, well, so you could actually perhaps call me a bit of a med- medical anthropologist.